ལྟ་བ་ཏུ་འོ་ཟེར་ཕུར་ལྕོག་ངག་དབང་བྱམས་པས་ཉིན་གཅིག་སྒྲུབ་ཁང་པའི་རྗེ་སྒྲུབ་ཁང་པའི་རྩར་ལྕི་བ་སྒྱེ་མོ་ཤིན་ཏུ་ལྕི་བ་ལྕི་བ་ཞིག། སྒྱེ་མོ་ཤིན་ཏུ་ལྕི་བ་ཞིག་འཁྱེར་ཏེ་དཀའ་སྤྱད་ཆེར་མཛད་པའི་སྐབས་རྗེ་སྒྲུབ་ཁང་པས་བྱིན་གྱིས་བརླབས་པའི་ནང་མཆོད་རྙིང་པ་ཀཱ་ལི་གང་སྩལ་བ་བཞེས་པས་དེ་ཡི་ཐུགས་རྒྱུད་ཀྱི་བྱིན་གྱིས་བརླབས་ཏེ་དེ་ནས་བཟུང་ངེས་འབྱུང་ཆོས་བཞི་གནས་པས་མི་བཟོད་པ་སྐྱེས་དེའི་ཕྱིར། ས་ལམ་གྱི་རྟོགས་པ་ཡང་དེ་ལ་བརྟེན་ནས་འཕེལ་ཕྱིར་དེ་ཡི་ལམ་རིམ་བདུད་རྩི་སྙིང་པོ་ལས་ས་ལམ་ཉམས་རྟོགས་མོད་ལ་སྐྱེ་ཞིང་འཕེལ་ཞེས་གསུངས། ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྲོ་བ་ཟེར་མཁན་དེ་བླ་མ་ལ་རག་ལས་པ་རེད། དཔེར་ན་བླ་མ་བསྟེན་ཚུལ་ཚུལ་བཞིན་དུ་བྱས་པ་ཡིན་ན་ཞར་ཐོག་ཞོར་ལ་ས་ལམ་ཐམས་ཅད་གོང་འཕེལ་སྒོམ་རྒྱག་མི་དགོས་པ་བྱས་ནས་འཕེལ་ནི་བས་འགྲོ་གི་རེད་ཟེར་སྒོམ་རྒྱག་མི་དགོས་བྱས། སྒོམ་རྒྱག་ཁྱེད་ཀྱིས་དང་བླ་མ་བླ་མ་ཚུལ་བཞིན་དུ་བས་སྲི་ཞུ་བཀུར་སྟི་ལ་སོགས་པ་དེ་ཚོ་བྱས་ཏེ་ཁྱེད་ཀྱིས་ཡིན་ན་དེ་རྟོགས་པ་དེ་མྱོང་ཡོད་རེད་ཟེར་ཧ་མ་བས་ན། ཇོ་བོ་རྗེའི་སྐུ་མདུན་ལ་ནི་རྒྱལ་བ་འབྲོམ་སྟོན་པ་བྱས་རྣལ་འབྱོར་པ་ཆེན་པོ་བྱས་ཨ་མེས་བྱང་ཆུབ་རིན་ཆེན་བྱས་དེ་ཚོ་ཚང་མ་དང་ཆོས་བརྒྱད་ཁ་འཕེལ་བ།

ཧོ། སྐད་སྒྱུར་དེ་འབྲོམ་སྟོན་པ་གྱིས་ནོ། ཨ་ནི་ཕྱག་དཔེ་དེ་ཚོ་མཛད་དེ་ཀོ་ལཱ་ཡ་དག་མ་ཅིག་ཡི་གེ་འབྲི་ཡ་ལ་སོགས་པ་གང་ཡོད་ལྟ་བུར་མཛད་ཅིང་ནི་ཁྱོད་ནི་སྒོམ་རྒྱག་ལོང་བདུན་ཕྲག་གཅིག་བྱུང་ཡོད་མ་རེད། ཨ་མེས་བྱང་ཆུབ་རིན་ཆེན་ནི་ནི་ཇོ་བོ་གི་མ་བྱན་བྱེད་ཀྱི་ནི། ཇ་སྐོལ་ཡ་དང་ཁ་ལག་བཟོ་ཡ་ལ་སོགས་པ་ཅང་ཅེ་བ་གྱིས་ནི་བཞུགས་པ་མ་གཏོགས་སྒོམ་ཉི་མ་གཅིག་རྒྱག་རྒྱུ་ཞིག་ཡོད་མ་རེད་དེ་སྐད་བྱེད་རྒྱུ་མ་བྱུང་ནི། དེ་ས་ཚང་གཅིག་རེ་ཐལ་ནི་སེམས་ལ་སྣང་སྟངས་དེ་འདྲ་དྲིས་ནི་ཨ་མེས་བྱང་ཆུབ་རིན་ཆེན་གྱིས་ད་ང་ཚོ་སྒང་ག་ཇོ་བོའི་སྐུ་མདུན་ལ་ཆོས་ཞུས་ཧ་ཡོང་བ་འདྲ་འདྲ་རེད་དེ

སུ་ཁོང་ག་དུས་མ་འཆོལ་བའི་ཐོག་ལ། ཨ་མེས་བྱང་ཆུབ་རིན་ཆེན་དང། རྣལ་འབྱོར་པ་ཆེན་པོ་གཉིས་རྟོགས་པ་འགྲན་དུས་གོ་ལ་ཨ་མེས་བྱང་ཆུབ་རིན་ཆེན་རྟོགས་པ་ཞེ་དྲག་མཐོ་བྱུང། རྣལ་འབྱོར་པ་ཆེན་པོ་རྟོགས་པ་དམའ་བྱུང། མི་ཚེ་ཁོ་རང་སྒོམ་བརྒྱབ་ནས་བཞུགས་ཇོ་བོ་གིས་ཆོས་དང་ཟབ་གསེབ་གཉིས་ཀ་གནང་བ་རེད་དེ། དེ་རྟོགས་པ་དེ་ཨ་མེས་བྱང་ཆུབ་རིན་ཆེན་རྗེས་མ་ཟིན་པ་རེད། ཨ་མེས་བྱང་ཆུབ་རིན་ཆེན་སྒོམ་རྒྱུ་ཅིག་བྱུང་ཡོད་མ་རེད། དུས་རྒྱུན་དུ་ཇོ་བོ་གི་གཡོག་པོ་ཤ་སྟག་རྒྱུགས་ནས་བཞུགས་པ་རེད་དེ་རྟོགས་པ་གོང་ནས་གོང་འཕེལ་དུ་ཡར་འཕེལ་ཀྱིན། རྟོགས་པ་མཐོ་བ་བྱུང་ཡོང་གི་རེད།

གང་དུ་ཚེ་འདིའི་བྱ་བ་དེ་ནི་རང་གི་མིག་བལྟས། ལག་པས་དགོས་ཆོད་གཏོང་ནས་བྱེད་ཆོག་གི་དེ་འདྲ་ཡིན་པ་ཡིན་ན་ཡང་གཞན་ལ་བརྟེན་ནས་བྱེད་དགོས་ཀྱི་ཡོད་ན་གཞན་གྱིས་སློབ་གསོ་དགོས་ཀྱི་ཡོད་ན་སྔར་འགྲོ་མ་མྱོང་ས། བདག་ཅག་ནི་ངན་སོང་ནས་འོང་མ་ཐག་པ་སྔར་འགྲོ་མ་མྱོང་ས། ཐར་པ་དང་ཐམས་ཅད་མཁྱེན་པའི་ལམ་དུ་འགྲོ་བ་ལ་བརྟེན་ནས་སློབ་མཁན་མེད་པ་བྱས་ནས་ནི་བཤེས་གཉེན་གང་ཡང་མེད་པ་བྱས། རང་གཅིག་པོ་བྱས་ནས་འགྲོ་ནི་ཤེས་རྩ་བ་ནས་ཡོད་མ་རེད་པ།

བརྟག་དཔྱད་ཡག་པོ་བྱེད་དགོས། བརྟག་དཔྱད་ཡག་པོ་བྱས་ནས་བརྟག་ནས་བསྟེན་ནས་བཟུང་དེ་ནས་ཁྱོད་ནས་བསྟེན་ཚུལ་ལོག་སྤྱོད་དགོས་མ་རེད་ཚུལ་བཞིན་དུ་བསྟེན་དགོས་རེད། དེ་ཚུལ་བཞིན་དུ་བསྟེན་པ་ཡིན་ན། ཚེ་འདི་ལས་ནི་བླ་མ་ཐ་མལ་པ་རང་འདྲ་རང་མཉམ་ཅིག་མ་གཏོགས་མི་རྙེད་པ་ཡིན་ནའི་དེ་ལ་བསྟེན་ཚུལ་ཚུལ་བཞིན་དུ་བྱེད་པ་ཡིན་ན་སྐྱེ་བ་ནས་ཚེ་རབས་ཀྱི་བར་དུ་རྗེ་བཙུན་འཇམ་པའི་དབྱངས་ལྟ་བུ་ཅིག་བཤེས་གཉེན་རྙེད་བྱེད་དེ་དེ་ལྟ་བུ་ལ་ནི་བསྟེན་ཡག་གྱི་རྟེན་འབྲེལ་སྒྲིག་ཐུབ་རེད། ད་ལྟ་བླ་མ་ཡག་པོ་ཞེ་པོ་ཞིག་བྱུང་པ་ཡིན་ནའི་སོ་སོའི་བསྟེན་ཚུལ་ཚུལ་བཞིན་དུ་མ་བྱས་པ་ཡིན་ན་སྐྱེ་བ་ཕྱི་མ་ནོར་བཅོས་བཤེས་གཉེན་དེ་ནི་སྡུག་རུ་སྡུག་རུ་འགྲོ་ནི། བཤེས་གཉེན་དེ་ག་རེ་བྱེད་ན་གྲ་མ་དྲི་ཅང་ཅའོ་དོན་དེ་ཁྱེད་བླ་མ་ཐུབ་ཕོང་བ་པ་ར་ཐུབ་པས་གྲ་མ་དྲི་དོན་བྱེད་ནས་དུད་འགྲོའི་ཤ་རྟ་བྱེད་ཡོང་གི་རེད་ཟེར་གསུངས་པ་རེད། ད་ནས་བཟུང་ལ་བླ་མ་གུས་བྱ་ཟེར་འདུག་ཨང་མ་འོངས་བླ་མས་མི་ཕོངས་ཆུད་མི་ཟེར། མ་འོངས་པ་ལ་བླ་མས་ཕོངས་མེད་པ་ལས་རྣམས་ཆུད་མི་ཟ་བ་ཡི་ཕྱིར་ཞེས་གསུངས་པ་བཞིན་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་བྱས་ན་དེ་ཡི་བྱེད་པ་རྒྱུ་མཐུན་གྱི་འབྲས་བུ་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་ཕོངས་པ་འབྱུང། ད་ལྟ་སོ་སྐྱེའི་བཤེས་གཉེན་རང་དགའ་བ་ཞིག་ལ་སངས་རྒྱས་དངོས་ཀྱི་འདུ་ཤེས་སྐྱེས་ནས། བསྟེན་ཚུལ་ཇི་བཞིན་དུ་བྱས་ན་ཕྱི་མ་བྱམས་འཇམ་དབྱངས་ལྟ་བུའི་བླ་མ་དང་མཇལ་ཞིང་ཆོས་ཐོས་པ་འོང། དེ་ལྟར་ཡང་བདུད་རྩི་སྙིང་པོ་ལས་ཚེ་འདིར་བླ་མ་ཚུལ་བཞིན་མཉེས་བྱས་པས་རྒྱུ་མཐུན་འབྲས་བུས་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་མཆོག་དང་མཇལ་འགྱུར་ཞིང་ཚང་ལ་མ་ནོར་དམ་ཆོས་ཐོས་པར་འགྱུར་ཞེས་གསུངས་བདུན་པ་ངན་སོང་དུ་མི་ལྟུང་བ་ནི་བཤེས་གཉེན་ཚུལ་བཞིན་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་བྱས་ན་དེ་ཡི་བཀའ་བཀྱོན་པ་ཚུལ་གྱིས་ངན་སོང་འཕེན་བྱེད་ལས་ཟད་ནས། ངན་སོང་འཕེན་བྱེད་ཀྱི་ལས་དེ་ཟད་ནས་དེར་མི་སྐྱེ་བ་ཡིན་དགེ་བཤེས་ལྷ་བཟོ་བས་དགེ་བཤེས་སྟོད་ལུང་པ་ནམ་མཇལ་རེས་ཀྱིས་ལྷ་བཟོ་བ་ལ་བཀའ་བཀྱོན་འབའ་ཞིག་མཛད་པས། རང་གི་སློབ་མ་ཉོན་མོངས་པའི་སྐུར་བལྟ་བ་ན་དེ་སྐྱེས་མ་ཟད་ང་ལ་དེ་ལྟར་མཛེས་རེ་ཆེ་ཧེ་རུ་ཀ་ཅན་ཅི་ལོག་པར་འདྲ་བ་རེ་འོང་བ་ཡེ་ཤེས་དང་འབྲུ་མགོ་རྩོམ་པ་བརྒྱ་ར་ཅི་གདོང་དྲི་བྱུང་ན་དབང་བསྐུར་ཡི་གེ་ལོངས་སྦྱོང་ན་དེ་ལ་རྒྱུ་བཀའ་ཆོས་གྲགས་པ་གྲ་ང་ཡི་བར་ཆད་སེལ་ན་དེ་ཡིས་སེལ། གསུམ་པ་བཞི་ངན་སོང་གི་ལས་ཟད་དུ་གྱུར་བ་དང་ས་ཡི་སྙིང་པོ་མདོ་ལས་ཀྱི་དེ་སེལ་བ་ནི་བསྐལ་པ་བྱེ་བ་དཔག་ཏུ་མེད་པ་ཉིད་འབྲུ་མཆོད་པར་འགྱུར་བའི་ལས་རྣམས་སེལ། འདི་རི་ལ་སོགས་པ། རི་ལ་སོགས་པ་མི་མཇེད་ལ་སོགས་པའི་ལུས་དང་སྲས་ལ་གནོད་པ་འབྱུང་བ།

ཤིན་ཏུ་སྟོང་པ་ཡིན་ན་མཛད་འཕྲིན་རྒྱས་ཡས་ལ་སོགས་པ་དག་བྱས་ནས་བདེ་བ་མང་པོ་འབྱུང་བ་དཔལ་ཡོན་འགྱུར་དག་ནི་ལོངས་སྤྱོད་མང་པོ་ཅི་དགོས་རུང་བ་དེ་ཚང་མ་ཐམས་ཅད་ནི་གནས་སྐབས་ཀྱི་དོན་རེད། མཐར་ཐུག་གི་དོན་ནི་ཐར་པ་དང་ཐམས་ཅད་མཁྱེན་པ་ལ་སོགས་པ་དེ་ཚོ་ཡི་ནི་རེད། དེ་ཚང་མ་ཐམས་ཅད་བདེ་བླག་ཏུ་འགྲུབ་ཡས་དེ་ག་རེ་ཟེར་ན་བཤེས་གཉེན་བསྟེན་ཚུལ་ལ་རག་ལས་པ་རེད། བཤེས་གཉེན་བསྟེན་ཚུལ་ཡག་པོ་ཅིག་མ་བྱུང་བ་ཡིན་ན། ཚེ་འདིར་ཡང་བཀྲ་མ་ཤིས་ཤ་སྟག་ཡོང་གི་རེད་ལ་ཚེ་ཕྱི་མ་ནི་དེ་ནས་ཤོད་མི་དགོས་རེད། ཚེ་རབས་ནས་ཚེ་རབས་ཀྱི་བར་དུ་ཡང་ནི་སྡུག་པ་ནས་སྡུག་པ་སྡུག་པ་ནས་སྡུག་པར་ཤ་སྟག་འགྲོ་གི་རེད་ཟེར་དོན་ལྟ་བུ་དེ་མདོར་ན་བླ་མའི་བསྟེན་ཚུལ་ཚུལ་བཞིན་དུ་བྱེད་པ་དེ་འཇིག་རྟེན་དང། འཇིག་རྟེན་ལས་འདས་པའི་ཡོན་ཏན་ཐམས་ཅད་ཀྱི་རྩ་བ་ཡིན་ཞིང་ཐ་ན་ངན་སོང་དུ་མི་ལྟུང་བའི་ལེགས་ཚོགས་ནས་བཟུང། ཡར་རྒྱས་སངས་རྒྱས་ཐོབ་པའི་ལེགས་ཚོགས་ཀྱི་བར་ཐམས་ཅད་བཤེས་གཉེན་ལ་བརྟེན་ནས་འབད་མེད་དུ་འགྲུབ་པ་ཡིན་ཏེ། རྗེ་བླ་མས་ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཞེས་སོགས་བདུད་རྩི་སྙིང་པོ་ལས་ཀྱང་མདོར་ན་བཤེས་གཉེན་བསྟེན་པས་གནས་སྐབས་སུ་མི་ཁོམ་ལས་ཐར་ལྷ་མིའི་རྟེན་བཟང་རྙེད་མཐར་ཐུག་འཁོར་བའི་སྡུག་བསྔལ་ཀུན་ཟད་དེ་ངེས་ལེགས་གོ་འཕང་དམ་པ་ཐོབ་པར་འགྱུར། ཨོ། དེ་ནས་གནས་སྐབས་ལ་ཡང་དེ་ནས་ངན་སོང་གི་སྡུག་བསྔལ་ལ་སོགས་པ་ལས་ཐར། ནས་མཐར་ཐུག་བྱེད་ཀྱི་ཡིན་ན་ངེས་ལེགས་ཀྱི་གོ་འཕང་དེ་ཡང་ཐོབ་ཐུབ་ཀྱི་རེད་གསུངས་པ། ཞེས་དང་ཇོ་བོ་ཆེན་པོས་བླ་མ་བརྒྱ་དང་ལྔ་བཅུ་རྩ་གཉིས་བསྟེན་ཀྱང་གཅིག་གིས་ཀྱང་ཐུགས་ལ་མ་བཏགས་པ་མེད་གསུང་བ་ལྟར་བཤེས་གཉེན་བསྟེན་ཚུལ་ལེགས་པར་མཛད་པས་རྒྱ་བོད་གཉིས་ཀར་མཛད་འཕྲིན་ནམ་མཁའ་དང་མཉམ་པར་འབྱུང་བར་གསུངས་བྱུང་བ་ཡིན། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིས་གསུང་བ་རེད། ནས་ཇོ་བོ་རྗེ་ཁོ་རང་ལ་ཡོན་ཏན་དེ་ཚོ་དེ་ཤ་རྡོ་སོ་དེ་དེས་བླ་མ་གཅིག་གཅིག་གཅིག་གི་ཡོན་ཏན་རེད་གཉིས་གཉིས་ཡོན་ཏན་རེད་གསུངས་མ་གཏོགས་ཁོ་རང་ལ་ཡོན་ཏན་གཅིག་མེད་གསུང་དགོས། ཡོན་ཏན་ཅི་ཡང་མེད། བླ་མ་གཅིག་གཅིག་ཡོན་ཏན་གཉིས་ཡོན་ཏན་རེད་ཟེར་བླ་མ་འདྲ་མཁར་གྱི་བླ་མ་བརྒྱ་དང་ལྔ་བཅུ་རྩ་གཉིས་བསྟེན་པ་རེད་དེ་བླ་མ་གཅིག་ལ་བསྟེན་ཚུལ་ལོག་མ་མྱོང་ཟེར་བླ་མ་གཅིག་གི་ཐུགས་ལ་མ་བཏགས་པ་མེད་ཟེར་ཐུགས་ལ་བཏགས་པ་ཟེར་ཡས་དེ་བླ་མ་གང་ག་ཡི་ཐུགས་མཉེས་པོ་ཡོད་པ། བླ་མ་གང་གི་སྐུ་མདུན་བཅར་བ་ཡིན་ན་ཐུགས་མཉེས་པོ་ཤ་སྟག་ཙམ་མ་གཏོགས་ནི། ཐུགས་མ་མཉེས་པ་གཅིག་ཡང་མེད་པ། འོ་དེ་འདྲ་ཅིག་ཡོད་རེད་ཟེར་ཇོ་བོ་རྗེ་དེ་ཡི་ས་ནི། རྒྱ་བོད་གཉིས་ཀ་ཡི་སྐབས་སུ་ཕྲིན་ལས་ནམ་མཁའ་དང་མཉམ་པ་བྱུང་བ་མ་ཟད་ད་ལྟ་ཡི་བར་དུ་ཇོ་བོ་རྗེའི་ཕྲིན་ལས་ཀྱི་གནད་འདི་རེད་བ་ད

མཛེས་ཚལ་བརྗིད་ཐུགས་མ་རེད། ཚེ་འདི་ལས་གྲངས་མ་འདྲི། བསྐྱངས་ཆུ་དོན་གྱིས་ནི། ག་རེ་བྱས་ནས། དམ་ཚིག་ཉམས་འགྲོ་ཁྱི་འདྲ་མི་ཤ་སྟག་མ་གཏོགས་ཅིག་ནི་ཡོང་གི་མེད་པ་རེད་བླ་མ་བསྟེན་ཚུལ་སྔ་མ་རང་གིས་ཚུལ་བཞིན་དུ་མ་བྱས་ཡིན་ན་ཕྱི་མ་རང་གི་སློབ་མ་བསྐྱངས་པ་དེ་ཡི་ཚེ་ནི་དེ་ལྟ་བུ་ཅིག་མ་གཏོགས་ཡོང་གི་མེད་པ་རེད། ལས་ནི་ཆུད་མི་ཟ་བའི་ཕྱིར་རོ་ཟེར་ད་གིན་དགེ་བཤེས་པོ་ཏོ་ཀྱི་གསུང་དུ་བ་ལས་ནི་ཆུད་མི་ཟ་བ་ཡིན་ཙང་རང་གི་ལས་དེ་འདྲ་ཞིག་བྱས་པ་ཡིན་ཙང་མ་འོངས་པ་ནི་ད་ག་རང་ཡོང་གི་ཡོད་པ་རེད། དེ་ནི་གཉིས་པ་མ་བསྟེན་པ་དང། བསྟེན་ཚུལ་ལོག་པའི་ཉེས་དམིགས་ནི་ཟེར། ཨོ། ད་མ་བསྟེན་པའི་ཉེས་དམིགས་བརྒྱད་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་ཟེར་གོ། རེད། གོང་གི་བསྟེན་པའི་ཕན་ཡོན་བརྒྱད་ལས་ལྡོག་པ་དེ་སངས་རྒྱས་ཀྱི་གོ་འཕང་ལ་མི་ཉེ་བ་སོགས་ཡིན་ཟེར། ད་གིན་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར་ཏེ་ལྡོག་ཕྱོགས་དེ་སངས་རྒྱས་ཀྱི་གོ་འཕང་ལ་རིང་བ་ཟེར། ཨོ་དེ་ཡིས་མ་བསྟེན་པའི་ཉེས་དམིགས་རེད་བ། རྒྱལ་བ་རྣམས་དགྱེས་པ་ཟེར་ཏེ་རྒྱལ་བ་རྣམས་ཐུགས་མི་དགྱེས་པ་ཟེར་ཐུགས་སུ་རྒྱག་གོ་ཞིག་རེད་བ། ཨོ་ཏོ་ཟེར། བསྟེན་ཚུལ་ལོག་པའི་ཉེས་དམིགས་ལ་བརྒྱད་ཡོད་ཟེར། བླ་མ་དང་པོ་བསྟེན་ནས་མཇུག་ཏུ་བསྟེན་ཚུལ་ལོག་ན་ཤིན་ཏུ་ཉེས་པ་ཆེ་བས་དང་པོ་བསྟེན་རུང་ངམ། མི་རུང་སོགས་ལེགས་པར་བརྟགས་ནས། ཆོས་ཞུ་བ་དགུ། ཉི་མའི་དང་པོ་བླ་མ་ལ་གཉིས་མེད་ཤོ་ན། རྒྱལ་བ་སྐོར་ལས་གཉིས་པ་ནི། བདག་ཉི་མའི་གཏན་ཚིགས་ལོག་པ་ཡིན་ན་ཉི་མའི་རྗེས་ཡོད། ཉི་མའི་རྗེས་ཡོད་ན་ནི། བླ་མ་ལ་གཉིས་མེད་ཤོང་པ་ཡིན་ན་རྒྱལ་བ་དང་ཕྱོགས་བཅུ་རྒྱལ་བ་ཐམས་ཅད་ལ་ཡང་ནི་གཉིས་མེད་ཤོང་དུ་བྱེད་པ་རེད། དཔེར་ན་ང་རང་ཚོ་སངས་རྒྱས་སྤྱི་ལ་གཉིས་མེད་ཤོང་པ་ཡིན་ནི་ཞེ་དྲག་སྡེ་པ་ཆེན་པོར་བ། དཔེར་ན། སངས་རྒྱས་སྤྱི་སྤྱི་སྐོར་སངས་རྒྱས་སྤྱི་སྤྱི་སྐོར་སངས་རྒྱས་ཀྱི་སྐུ་གཅིག་ལ་ཡང་ནི་དཔེར་ན། ང་རང་ཚོ་ནི་ཤི་བ་དང་སངས་རྒྱས་ཀྱི་སྐུ་དེ་ནི་མེད་པ་བཟོ་ཡས་དང།

ཉིན་ཡོད་བཞི་ལ་ཟེར་བས་ང་ཚོ་བླ་མ། གང་སྙན་གྲགས་ཆེ་བ་ཞིག་ལ་བསྟེན་ཚུལ་གཟབ་གཟབ་བྱས། གཞན་ཀ་ཁ་སློབ་མཁན་སོགས་ལ་སྣང་ཆུང་བྱེད་རྒྱུ་དེ་འདྲ་མི་རུང་སྟེ་རྗེ་སྒྲུབ་ཁང་པ། ཀ་ཁ་སློབ་མཁན་གྱི་བཙུན་ལོག་ལ་དག་སྣང་མ་སྐྱེས་ཀྱི་བར་དུ་རྟོགས་པའི་ཡོན་ཏན་མ་སྐྱེས་པ་དང་འདྲ་ཟེར། དེ་ཁ་སང་བཤད་པ་རེད་བ། སྒྲུབ་ཁང་པ་དགེ་ལེགས་རྒྱ་མཚོ་ཟེར་མཁན་དེ་སྔ་མ་ཀ་ཁ་སློབ་མཁན་དེ་བཙུན་ལོག་བྱས་ཤིང། བཙུན་ལོག་བྱས་ནས་ནི། ཁྱིམ་གྱི་བདག་པོ་གྲོང་གསེབ་པ་ཁྱིམ་གྱི་བདག་པོ་ཞིག་ཆགས་བྱས་ནས། འདུ་ཁང་གི་ལས་སྐྱ་ཚོས་རྗེས་མ་ཁོ་རང་ནས་རབ་ཏུ་བྱུང་བ་ཚོ་མ་བཟོད་པར་ཁྱེད་དཔོན་པོ་ཆེན་པོ་ཞེ་བོ་གཅིག་ལ་བརྗོད་ནས། ལོང་རེ་མྱོང་སོང་ལོང་བཅུ་ནས་མྱོང་སོང་ལོང་ནས་བཞུགས། དགོངས་བརྒྱ་དེ་ཀུན་ལ་ཕྱི་ཉིན་བསྟེན་ཚུལ་གྱི་རྟོགས་པ་ཆོས་ནི་མ་བྱས་ཡིན་པ་རེད་རྟོགས་པ་མ་བྱས་ཏེ་རང་གི་རྩ་བའི་བླ་མ། གྲོང་པ་སྟག་ཕུ་འབའ་ཆེན་པོ་དུང་ཆོས་རྒྱལ་མཚན་སྲིང་དེ་དེ་སྐུ་མདུན་ལ་བཀའ་འདྲི་ཞུས་ནས་དེ་ང་རྟོགས་པ་ཅི་ནས་ཅི་ཡང་མི་འདུག་ག་རེ་གཅིག་པ་རེད་ཟེར་ནས་ཁྱེད་རང་ཕྱི་ཉིན་བསྟེན་ཚུལ་དེ་ཡག་པོ་གཅིག་དགོངས་མ་ཐོབ་པ་རེད་ཟེར་བླ་མ་ཅིག་ལས་ཡོད་རེད་ཟེར་དེ་ལས་མེད་ཟེར་ནས་སོང་ལོང་གཏོང་ཞོག་ཟེར་དུས་རྗེས་མ་དེ་དྲན་པ་རེད། དེ་བྱས་ནས་ནི་རང་གི་བླ་མ་གིས་དེ་ཚོགས་ཞིང་གི་གཙོ་བོ་བྱས་ནས་བསྒོམ་དགོས་རེད་ཟེར། ད་བཙུན་ལོག་རེད་བ་ཁོ་བཙུན་ལོག་ཡིན་ཙང་སྒོམ་སྙིང་འདོད་མ་རེད་བ་སྒོམ་སྙིང་མ་འདོད་ན་ཡང་རང་གིས་ནི་ཀ་ཁ་སློབ་མཁན་དགེ་རྒན་དེ་ཡིན་ཙང་དེ་ཚོགས་ཞིང་གི་གཙོ་བོ་བྱས་ནས་བསྒོམས་བྱས་ནས། དེ་ནི་གཞི་ནས་རྟོགས་པ་ཐོན་པ་རེད། བདུད་རྩི་སྙིང་པོ་ཡང་དགེ་བའི་བཤེས་རྣམས་རྒྱལ་ཀུན་འཕྲིན་ལས་དེ་རང་གི་བླ་མར་ཤར་བ་ཉིད་ཕྱིར་དེ་ལ་མ་གུས་རྒྱལ་ཀུན་མ་གུས་པར་སོང་ཕྱིར། དེ་བས་རྣམ་སྨིན་ལྕི་བ་གང། དེ་ཡིན་ཙང་དགེ་བའི་བཤེས་གཉེན་རྣམས་ཀྱིས་ནི་སངས་རྒྱས་ཐམས་ཅད་ཀྱི། རང་ལ་ནི་ཐིག་ལེ་སྦྱོར་བ་ཡོང་ཁྱེད་ཀྱི་ཐོས་མི་ལྟ་བུ་ཅི་རེད། དེ་བླ་མ་དེའི་ངོ་བོ་ལ་ཤར་བ་རེད། དེ་ལ་མ་གུས་པ་ཡིན་ན་ནི་སངས་རྒྱས་ཐམས་ཅད་མ་གུས་པར་གྱུར་པ་རེད། སངས་རྒྱས་གཅིག་ལ་མ་གུས་པར་བྱས་པ་ཡིན་ནས་ཚང་མས་ཅི་ལ་བསགས་ཀྱི་ཡོད་ན། སངས་རྒྱས་ཐམས་ཅད་ལ་མ་གུས་པར་བྱས་པ་དང་སངས་རྒྱས་ཐམས་ཅད་ལ་བརྙས་སྨོད་བཤམས་པ་ཡིན་ན། དེ་ལས་རྣམ་སྨིན་ལྕི་བ་ཅིག་ད་ག་བ་འཚོལ་ག་འགྲོ་དགོས་རེད། ཞེས་གསུངས་ཟེར། བླ་མ་དེ་དང་པོ་སོ་སོས་མ་བསྟེན་གོང་ནས་སོ་སོས་བརྟག་དཔྱད་བྱེད་བསྟེན་ཚར་སོང་ན་ནི་ཁྱོད་ནི། བྱ་བ་འདྲ་མི་འདྲ་བཀའ་རྙིང་དང། གང་དག་ཅི་ལ་འཕྲད་ཟེར་ན་དེ་ལ་ཡིད་ཁྱོད་ནི་ལོག་རྒྱུ་མེད་པ་རེད། གང་དག་ཅི་ལ་འཕྲད་ཟེར་ན་ཡིད་ལོག་ཡ་དེ་ཁྱོད་ནི་མ་འདྲེས་པ་རེད། ཁ་སང་བཤད་པར་བ་རྗེ་མར་པས་ཀུ་རྡོས་ལས་ནི་མི་ལ་དཀའ་སྤྱད་བྱེད་ཅེས་ནི་གང་གསུང་ཅེར་ཏེ། ཁྱོད་ཆོས་ནི་བསྟན་རུ་མ་བཅད་ཅེས་ནི་ད་མི་ཚེ་གང་རང་རང་ཆོས་མ་བསྟན་ཅེས་ནི། ད་དཀའ་ལས་པ་སོ་སོ་རྣམས་བྱས་ནས། ཡུམ་བདག་མེད་མ་གིས། ལན་དེ་སྟོན་པར་བ། རྔོག་ཆོས་སྐུ་རྡོ་རྗེའི་སྐུ་དེ་སྟོན་དེ་རྒྱུད་ལ་རྟོགས་པ་ཅི་སྐྱེས་མི་འདུག་ཨང་དེ་བླ་མར་བརྙས་སྨོད་བཤམས་པར་ལྟ་མ་རེད་དེ་བླ་མས་གནང་བ་མ་ཐོབ་ཡིན་ཙང་ནི་རྟོགས་པ་གང་ཡང་མ་ཐོབ་རོགས།

རྗེས་སུ་རུང་བ་གྱི་སྦུབས་དེ་འདྲ་ལས་ཟེགས་པར་སོང་དུའང་མི་བྱེད་ཅེས་ཞེས་དང་ཡང་ཟེར་བླ་མ་ལྔ་བཅུ་པ་ལས་ཀྱིས་དེ་འདྲའི་མགོན་ལ་བསམ་བྱས་ནས་སློབ་མར་གྱུར་ནས་བརྙས་ན་ནི་སངས་རྒྱས་ཐམས་ཅད་བརྙས་པས་ན་དེ་ནི་རྟག་ཏུ་སྡུག་བསྔལ་ཐོབ་ཞེས་གསུངས་གསུངས་པ་ལྟར་རོ་ཞེས་ཨ་ཏུ་སི་ཅེས་བྱས་ནས་བླ་མ་ལ་བརྙས་སྨོད་བཤོམས་པ་ཡིན་ན་དེ་ནི་རྒྱལ་བ་ཀུན་ལ་བརྙས་སྨོད་བཤོམས་པ་དང་གཅིག་པ་རེད་ཟེར་ཏེ། ཉེས་དམིགས་དེ་ནི་ཆེན་པོ་ཞེ་དྲག་རེད་ད་བླ་མ་ཟེར་མཁན་དེ་ག་རེ་ཟེར་ན་ཉན་པ་པོ་གི་ཉན་འདོད་ཡོད་པ་དང་འཆད་པ་པོ་གི་འཆད་འདོད་ཡོད་པ་དེ་འདྲ་བྱས་ནས་ཚིགས་བཅད་གཅིག་ཙམ་གྱིས་བསྟན་པ་ཡིན་ན་དེ་རང་གི་བླ་མ་གྱུར་ཚར་བས། ཚིགས་བཅད་གཅིག་མ་གཏོགས་མེད་པ་ཡིན་ནའི་དག་རེད། ཉན་པ་པོའི་ཉན་འདོད། འཆད་པ་པོའི་འཆད་འདོད། ད་ཁྱེད་རང་ནས་ང་རང་ཚོ་དཔེར་ན་ལྷ་ས་བར་སྐོར་ནང་ལ་ལྷ་ས་ཡིན་ན་བར་སྐོར་ནང་ལ་ཆོས་བཤད་དེ་གས་དེ་འདྲ་ཇི་ལྟར་ཡོད་ར་ཧ་མ་བླ་མ་སྟོང་དགའ་བོ་ཁྲི་སི་ཉིན་བྱེད་ཡོད་རེད་པ། ཨ་དེ་འདྲ་འདྲ་མི་བྱེད་ཅེས་ནས་ཆོས་བཤད་མཁན་དེ་འདྲ་ལས། ཉན་པ་དང་དེ་འདྲ་ཡིན་ན་དེ་རང་གི་བླ་མ་ལ་མ་བརྩིས་ན་འགྲིག་གི་མི་འདུག་ཕལ་ཆེར་མ་བརྩིས་ན་འགྲིག་གི་རེད་མ་གཏོགས་གཞན་ཡིན་ཉན་པ་པོའི་ཉན་འདོད་དང་འཆད་པ་པོའི་འཆད་འདོད་ཡོད་ཞེས་དུས་ཚིགས་བཅད་གཅིག་ཙམ་གྱི་བཤད་པ་ཙམ་གྱིས་བླ་མའི། བླ་མ་གྲངས་ན་བཞག་དགོས་པ་རེད། ཀ་ཁ་སློབ་པ་དེ་ནས་བཟུང་སྟེ་ཚང་མ་ཐམས་ཅད་རང་གི་བླ་མ་རེད། དེའི་བསྟེན་ཚུལ་ཚུལ་བཞིན་དུ་མ་བྱས་ན་ད་གང་འདྲ་ཡོད་པ་དེ་ང་རང་ཚོ་མངོན་སུམ་དུ་མཐོང་གི་འདུག། མངོན་སུམ་དུ་མཐོང་ན་ད་རེས་སུ་ཡང་མི་དེ་འདྲ་མང་པོ་ཞིག་མཐོང་རྒྱུ་འདུག། ཚེ་འདི་ལ་བླ་མ་ལ་ཡག་པོ་མ་བྱས་ཀྱི་བླ་མ་ལ་མཐོང་ཆུང་ཆུང་དེ་འདྲ་བྱས་ཀྱི་ནས་རང་གི་ཀ་བས་ཡག་ཅིག་སྒྲིག་གི་ཡོད་རེད་བདེ་བ་ཅིག་སྒྲིག་གི་ཡོད་རེད་དེ་བྱ་བ་དེ་ཆུ་རུ་འགྲོ་མ་གཏོགས་ཀྱི་ནས

དེ་ནས་སྐད་ཅིག་མ་དྲུག་ཅུ་རེ་ལྔ་ཡིན་ན་ཅི་ཡོད་ཟེར་བར་རོ། འོ་དེས་བསྐལ་པ་དྲུག་ཅུ་རེ་ལྔ་བསགས་པའི་དགེ་རྩ་འཇོམས་བྱས་ནི་བསྐལ་པ་དྲུག་ཅུ་རེ་ལྔ་གྱི་བར་དུ་དམྱལ་བ་ན་སྐྱེ་དགོས་རེད། དམྱལ་བ་ན་གནས་དགོས་རེད། སེ་གོལ་གཅིག་གཏོགས་ཡུན་ཚད་ཅིག་ལ་ཁྲོས་པ་ཡིན་ན། ང་རང་ཚོ་དེ་ཚད་ཀྱི་མ་རེད། བླ་མ་ལ་གལ་སྲིད་ཁྲོས་པ་ཡིན་ན། ཉི་མ་གཅིག་ཚད་ཀྱི་མ་རེད། ཟླ་བ་གཅིག་ཚད་ཀྱི་མ་རེད། ལོ་གཅིག་ཚད་ཀྱི་མ་རེད། དེ་འདྲ་ཁྲོས་སྡོད་ཀྱི་རེད། དེ་འདྲ་བྱེད་པ་ཡིན་ཙང་དེ་ནི་བསྐལ་པ་གྲངས་མེད་ནས་གྲངས་མེད་བསགས་པའི་དགེ་རྩ་གོང་མ་བཅོམ་ཚར་རེད། དགེ་རྩ་ཧ་ལམ་ང་ཡི་རྒྱུད་ལ་ལྷག་ཨེ་ཡོང་སོ་ཟེར་ན་དེ་འདྲ་ཡིན།

སྦྱོང་བ་ནང་བླ་མ་དེ་ཞལ་བཞུགས་ཡོད་ན་དེའི་དྲུང་དང་མེད་ན་ན་བཟའ་སོགས་ཀྱི་དྲུང་དུ་བཤགས་པ་བྱེད་དགོས་ཟེར། ཨོ་ད་དེ་འདྲའི་སྡིག་པ་བསགས་ཚར་པ་ཡིན་ན་སྡིག་པ་དེ་འདྲ་ཡིན་ན་རང་གིས་རང་ཐོག་མྱོང་དགོས་མ་གཏོགས་དག་ཤེས་ཡ་མ་རེད་པ། ད་སྡིག་པ་དེ་ང་རང་ཚོ་སྤྱི་བཏང་གི་སྡིག་པ་ནང་བཞིན་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་ནས་དག་གི་མ་རེད། ད་ཡ་ཡིན་ན་བླ་མ་དེ་ལ་བླ་མ་གཅིག་ལ་བརྙས་སྨོད་བྱས་པ་ཡིན་ན་བླ་མ་གཞན་མ་གཅིག་ལ་བཤགས་པ་ཡིན་ནའི་དེ་དག་གི་མ་རེད། སོ་སོ་ཡི་ཁོང་ཁྲོ་ཟ་ས་དང་སོ་སོ་ཡི་བརྙས་སྨོད་བྱས་ས་བླ་མ་ཁོ་རང་རང་ལ་བཤགས་ན་མ་གཏོགས་དག་གི་མ་རེད། ཁོ་རང་རང་གིས་ནི་བཤགས་པ་ལེན་སོང་ན་དག་པ་རེད་དག་པ་རེད་ད། གཉེན་པོ་སྟོབས་བཞི་ཅི་དང་མ་ཚང་ནའི་ཁོ་རང་རང་གིས་ད་འགྲིག་གི་རེད་ད་ང་གཉིས་ཀྱི་བར་ལ་དམ་ཚིག་སེལ་མེད་དེ་རིང་ནས་བཟུང་སྟེ་དག་པ་རེད་ཟེར་གྱི་འདུག་ན་དེ་ད་ག་དག་པ་ཡིན་པ་རེད། ཨ་མ། ཀྱེ་ཀྱེ། ཁང་གསར་རྡོ་རྗེ་འཆང་ཆེན་པོ་ཁང་གསར་རྡོ་རྗེ་འཆང་ཆེན་པོ་སྐུ་མྱ་ངན་ལས་འདས་ཁ་ལ་ག་འདྲ་གསུངས་ཁུལ་དུ་སུས་འདུག་མ། ད་རེ་ཟེར་ཁང་གསར་རྡོ་རྗེ་འཆང་ཆེན་པོ་གི་སྐུ་མཆེད་ཅིག་ཡོད་རེད་བ། ཨོ་ཁོང་ཡང་གསུངས་ཁུལ་དུ་སུས་འདུག་མ། ད་ནི་ཞལ་གཅིག་གོ་ང་གཅིག་གཏོང་བྱས་ནས་ད་ང་རང་ཚོ་མང་པོ་ཤི་བ་ཡིན་ཙང་ང་ལ་མ་དད་པ་དང་ལོག་པར་རྟོག་པ་དང།

མཚོན་ན། རང་གི་ཀ་ཁ་སློབ་མཁན་སློབ་དཔོན་དེ་ལ་ཁོང་ཁྲོ་ཟ་བྱས་ནས་ཁོང་ཁྲོ་སྐད་ཅིག་མ་གཅིག་བྱས་པ་ཡིན་ན། ཁོང་ཁྲོ་སྐད་ཅིག་མ་གཅིག་ད་ཚེག་མ་རེད་བ། དེ་འདྲ་བྱས་པ་ཡིན་ན་བསྐལ་པར་བསགས་པའི་དགེ་རྩ་འཇིག་ནས་བསྐལ་པ་དམྱལ་བར་གནས་ཡས་ཀྱི་ལས་གཅིག་བསགས་ཚར་རེད་བ། ད་དེ་ལས་དེ་སྡིག་པ་དེ་སུ་ལ་བཤགས་དགོས་རེད་ཟེར་ན་ཀ་ཁ་སློབ་མཁན་དགེ་རྒན་ཁོ་རང་ལ་བཤགས་དགོས་རེད། ཀ་ཁ་སློབ་མཁན་དགེ་རྒན་དེ་ད་ལྟ་བསྡད་མེད་པ་བྱས་ཤི་ཚར་བ། རང་གི་པ་པ་དང་ཨ་མ་དེ་འདྲ་ཡི་ཀ་ཁ་སློབ་པ་ཡིན་དགོས་རེད་བ་དེ་ཤི་ཚར་བ་དེ་དེ་འདྲ་ཡིན་པ་ཡིན་ན་ཁོ་ཡི་ན་བཟའ་ཚུན་ཆད་ལ་ཡ་ནས་རྟེན་གྱི་གཙོ་བོ་ལ་བཞག་བྱས་ནས་དེ་ཡི་མདུན་དུ་བཤགས་དགོས་རེད།

གལ་སྲིད་བླ་མ་ལ་ཁོང་ཁྲོ་སྐྱེས་པ་དང་བླ་མ་ལ་བརྙས་སྨོད་བྱས་པ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན། མཐོང་ཆུང་མ་བྱེད་ཅིག་ད་ག་ཟེ་མ་བཞག་ཅིག་ཅེས་ནས། ད་ག་ཟེ། བག་ཡངས་སེ་བྱེད་ཅིག་ནས་མ་བཞག་ཅིག་ཅེས་ནས། ཡིན་གཅིག་མིན་གཅིག་བྱས་དེ་བཤགས་དགོས་གོ། དེ་མ་བཤགས་པ་ཡིན་ན་མཇུག་མ་སོ་སོ་དངོས་གྲུབ་འགྲུབ་ཀྱི་མ་རེད། ས་ལམ་གྱི་རྟོགས་པ་ཡི་སྐྱེ་ཡ་གཅིག་མ་རེད། ཤི་ནས་ངན་སོང་མུ་མཐའ་མེད་པ་འཁྱམ་དགོས་ཀྱི་རེད། དེ། མ་མཉེས་པ་སྦྱོང་བ་ལ་བླ་མ་དེ་ཡི་ཞལ་བཞུགས་དེ་ཡི་དྲུང་དུ་མེད་ན་ན་བཟའ་ཚུན་ཆོད་ལ་བཤགས་དགོས་གསུངས་པ་སྔགས་ལ་བརྟེན་ཀྱང་མཆོག་མི་འགྲུབ་པ་ནི་འདུས་པའི་རྩ་རྒྱུད་ལས། སེམས་ཅན་མཚམས་མེད་ལ་སོགས་པ་སྡིག་པ་ཆེན་པོ་བྱེད་པ་ཡང་རྡོ་རྗེ་ཐེག་པ་རྒྱ་མཚོ་ཆེ་ཐེག་པ་མཆོག་ནི་འདི་ལ་འགྲུབ་སྙིང་ནས་སློབ་དཔོན་སྨོད་པ་དེ་བསྒྲུབས་ཀྱང་འགྲུབ་པར་མི་འགྱུར་རོ་ཞེས་མཚམས་མེད་ལྔ་བྱས་པ་སོགས་ཇི་འདྲ་ཞིག་སྡིག་པ་ཆེན་པོ་བྱེད་པ་ཞིག་ཡིན་ཡང་གསང་བ་འདུས་པའི་ལམ་དེ་ལྟ་བུ་ལ་བརྟེན་ནས་མྱུར་དུ་མཆོག་འགྲུབ་ལ་སྙིང་ནས་སློབ་དཔོན་སྨོད་པ་ནི་ཇི་ཙམ་བསྒྲུབས་ཀྱང་མཆོག་མི་འགྲུབ་པར་གསུངས་པ་ཡིས། དེ་སྔགས་ལ་བརྟེན་ནས་མཆོག་མི་འགྲུབ་པ། སྤྱིར་སྔགས་ལ་བརྟེན་ནས་ནི་མཆོག་འགྲུབ་རྒྱུ་རེད་བ། དཔེར་ན་དཔལ་གསང་བ་འདུས་པ་ལྟ་བུ་དང། དཔལ་འཁོར་ལོ་བདེ་མཆོག་ལྟ་བུ་དང་དེ་འདྲ་ལམ་སྒྲུབ་པ་ཡིན་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་ཡོད་མཚམས་མེད་ཀྱི་ལས་བྱེད་པ་དང་མི་དགེ་བཅུ་བྱེད་མཁན་གྱི་གང་ཟག་ཅིག་ཡིན་པ་ཡིན་ན་སྔགས་ལ་བརྟེན་ནས་རྡོ་རྗེ་སློབ་དཔོན་མཚན་ཉིད་དང་ལྡན་པ་ཅིག་ལ་དབང་རྣམ་པར་དག་པ་ཞུས་བྱས་ནི་དམ་ཚིག་དང་སྡོམ་པ་ཚུལ་བཞིན་དུ་བསྲུངས་ནས། ལྷ་ཡི་རྣལ་འབྱོར་བསྒོམས་པ་ཡིན་ན་ཚེ་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ཡོད་རེད། རྡོ་རྗེ་སློབ་དཔོན་ལ་བརྙས་སྨོད་བྱས་པ་དེ་ཡིན་ན་གཏན་ནས་འགྲུབ་ཡ་མེད་པ་ཆགས། དེ་ནས་བཟུང་སྟེ་ཁྱོད་ནི་མཆོག་འགྲུབ་ཡ་རྩ་བ་ནས་ཡོད་མ་རེད།

བླ་མ་ལ་ནི་བརྙས་སྨོད་ཤོར་ནས་དེའི་བར་དམ་ཚིག་དེ། དམ་ཚིག་གི་ལྷད་ཞུགས་ཚར་བ། བླ་མ་ཀུན་ན་བརྙས་སྨོད་ཤོར་བྱས་ནི་དེ་དམྱལ་བའི་ལས་གང་དག་ཅིག་བསགས་ཚར་བ། དེ་གང་དག་དེ་མེད་པར་མ་བཟོས་ཀྱི་བར་དུ། སོ་སོའི་རྒྱུད་དུས་གཙོས་བྱས་ནས་ཉིན་མཚན་ཐམས་ཅད་དུ་སྒྲུབ་པ་བྱེད་པས་ནི་དམྱལ་བ་སྒྲུབ་པ་དང་གཅིག་པ་གཅིག་རྐྱང་རེད། འགྲུབ་ཡ་ཅི་ཡོད་མ་རེད། དམྱལ་བ་ལ་ཐག་དེ་ཉེ་རུ་ཉེ་རུ་འགྲོ་ནི་མ་གཏོགས་གཞན་མ་གལ་གལ་ཡོད་མ་རེད། སྔ་མ་དགེ་བཤེས་སྣེའུ་ཟུར་པའི་སློབ་མ་ཅིག་དགེ་བཤེས་སྣེའུ་ཟུར་པ་ལ་ནི་དམ་ཚིག་གི་ལྷད་ཞུགས་ཀྱི་ནི།

དམྱལ་བའི་ནང་འགྲོ་ནས་དགེ་བཤེས་སྣེའུ་ཟུར་པ་ལ་དད་པ་ལོག་འགྲོ་བ་དེ་འདྲ་ཅིག་བྱུང་ཡིན་པ་རེད་འོ་དེ་ཡིན་ཙང་ང་རང་ཚོའི་དེ་འདྲ་ཡིན་པ་རེད་བ་བསྐལ་པ་སྟོང་དུ་ལེགས་བསྒྲུབས་ཀྱང་དམྱལ་སོགས་སྒྲུབ་པར་བྱེད་པའོ་ཞེས་གསུངས་པ་ལྟར་རོ། ཨ་ལས། དེ་མ་འགྲོ། གཉིད་དང་འདུ་འཛི་སྤངས་འོ་དེ་རེད་ལྔ་པ་ཡོན་ཏན་སྔར་མ་སྐྱེས་པ་རྣམས་གསར་དུ་མི་སྐྱེ་ཞིང་སྐྱེས་ཟིན་ཉམས་པ་ནི་བླ་མ་ལ་བརྙས་སྨོད་ཤོར་ན་ཚེ་འདིར་རྟོགས་པ་གསར་དུ་སྐྱེ་བའི་གེགས་བྱེད་ཅིང་སྔར་སྐྱེས་པ་རྣམས་ཉམས་པར་འགྱུར་བས་སློབ་དཔོན་ནག་པོ་སྤྱོད་པས་བླ་མ་ཛཱ་ལན་དྷ་རི་པའི། བཀའ་ཅུང་ཟད་བཅག་པས་སྐུ་ཚེ་དེ་ལ་མཆོག་མ་འགྲུབ་རས་ཆུང་པས་ཀྱང་མི་ལ་ཡི་བཀའ་ལན་གསུམ་བཅག་པས་སྐུ་ཚེ་དེ་ལ་མཆོག་མ་འགྲུབ་པར་སྐྱེ་བ་གསུམ་ལེན་དགོས་པར་གསུངས་པ་དང། སྔར་སློབ་དཔོན་རིགས་ངན་ཞིག་ལ་སློབ་མ་རིགས་བཟང་བ་ཞིག་ཡོད་ཅིང་སློབ་མ་དེ་ནམ་མཁའ་ལ་འཕུར་ནུས་པས་ཉིན་གཅིག་བླ་མའི་ཐད་ཀྱི་ནམ་མཁར་འཁོར་ནས་ཁོ་རང་གི་བླ་མ་ལའང་དེ་འདྲ་མེད་པས་དེ་འདྲ་མེད་བསམས་པས་དེ་མ་ཐག་ནུས་པས་ནུས་པ་ཉམས་ཏེ་ས་རུ་ལྷུང་བ་དང། དཔེ་ཆེན་ནང་རུ་པའི་བླ་མས་བཀའ་བརྒྱད་ནས་མི་ཐེག་པ་དང་རྩོད་པའི་སྐུ་ཚེ་དེ་ཕྱོགས་མ་འགྲུབ་པར། བར་དོར་ཚོང་བྱ་དགོས་པ་བྱུང་བ་དང་འཇོམས་པའི་ཡང་བྱུང་ཚེ་དེ་ལ་ཕྱོགས་བསྒྲུབ་པར་ལངས་བསྡད་པས། ལས་ཡུལ་གྱི་དགེ་ཚུལ་གཉིས་ཀྱིས་ཆོས་རྒྱལ་སྲོང་བཙན་སྒམ་པོ་ལ་ལོག་ལྟ་བྱས་ནས་ཐེག་མཚོ་བསགས་པས་ཕྱོགས་ཀྱི་སྔོན་འགྲོ་བསྒྲུབ་རྒྱུ་ཡི་ཚགས་དུས་རང་ཡུལ་ལ་སླེབས་པ་དང་སྲིད་སྐྱེས་པ་གང་གིས་སྔོན་འགྲོ་ལ་མ་འགྲོ་བ་ཡིས། ཡོན་ཏན་སྔར་མ་མཆིས་པ་ན་མི་སྐྱིད་ཅིག་སྐྱིད་སེམས་ནི་མྱོང་པར་འགྱུར་བར་གསུངས་ཏེ། ཡོན་ཏན་སྐྱིད་ཆོས་ཆོས་ཀྱི་ནི་སྲོག་སྙིང་ཅི་ག་ལ་ག་ཅིག་ཡོད་པ་ཡིན་ན་ད་རི་བླ་མ་ལ་ནི་གཉིས་མེད་བཤམས་པ་དང། དད་པ་ལོག་པ་ལ་སོགས་པ་དེ་ཚོ་བྱུང་སོང་ན་དེ་ནས་བཟུང་སྟེ་ཅི་ཡང་མེད་པ་ཆགས། བསོད་ནམས་ཡོན་ཏན་དེ་ཅི་གང་ལ་ག་རེ་དེ་ཁོ་ལ་ད་རེ་བླ་མ་ལ་ནི། བརྙས་སྨོད་ཤོར་སོང་ན་དེ་ནས་བཟུང་སྟེ་ཅི་ཡང་མེད་པ་ཆགས། ཡོན་ཏན་སྔར་མ་སྐྱེས་པ་མི་སྐྱེ་ཞེས་ཟེར་ཏེ། སྐྱེ་ཆོག་ཆོག་ཅིག་ཡོད་དེ་ཡིན་ནའང་མ་སྐྱེས་པ་རེད། སྐྱེས་ཟིན་པ་དེ་ཚོ་ཉམས་པར་འགྱུར། སྐྱེས་ཟིན་པ་ཉམས་པར་འགྱུར་ཏེ་ད་ལྟ་དེ་གདུང་བ། བླ་མ་རིགས་ངན་པ་ཅིག་ལ་སློབ་མ་རིགས་བཟང་པོ་ཅིག་ཡོད་རེད། རིགས་བཟང་པོ་དེ་ནི་རྫུ་འཕྲུལ་ཐོབ་ཀྱི་རྫུ་འཕྲུལ་རྫུ་འཕྲུལ་གྱི་རྟོགས་པ་རྙེད་པ་རེད། ཨ་ནི་བླ་མ་རིགས་ངན་པ་དེ་གདུལ་བྱ་ལ་ཆོས་མང་པོ་གསུང་གི་ཡོད་པ་རེད་ཉིན་མ་གཅིག་གདུལ་བྱ་ལ་ཆོས་གསུང་གི་བཞུགས་དུས་པར་ར་ཏའི་སློབ་མ་དེ་ནི་རྫུ་འཕྲུལ་སྟོན་གྱི་ནི་རློམ་པ་ཡིན་པ་ཅི་ནས་འཕུར་འགྲོ་གི་མི་དྲག་དུ་མ་ཨེ་བླ་མས་ཆོས་འཆད་ས་དེ་ལྷས་དེ་དགོས་ལ། ང་ཡི་བླ་མ་དེ་རྫུ་འཕྲུལ་གྱི་སྒོ་ནས་ད་ང་དྲག་ཡོད་བླ་མ་ལས་ང་མཐོ་བ་ཡོད་བསམ་སོ་ན་མི་ཅི་རྣམ་རྟོག་ཅིག་སྐྱེས་ནས། སྤྱིར་བླ་མ་ཡོན་ཏན་ཁྱད་པར་རེད་དེ་ཡིན་ནའི་རྫུ་འཕྲུལ་གྱི་སྒོ་ནས་བླ་མ་ལས་ང་མཐོ་བ་ཡོད་བསམ་སོ་ན་མི་ཅི་དེ་འདྲ་ཅི་ནས་རྣམ་རྟོག་དེ་སྐྱེས་རེད་ད་ག་དེ་མ་ཐག་པར་རྫུ་འཕྲུལ་དེ་ཉམས

དེ་ནས་དེ་ཀུན་ལ་གྲུབ་ཆེན་ཛཱ་ལན་དྷ་རི་པའི་བཀའ་ལན་མ་གཅིག་བཅག་དགོས་དག་བཀའ་དེའི་ཟེར་གྱི་བཅག་ཆེན་པོ་བཅག་མེད་པ་རེད། སྤྱོད་པ་ལ་ཕེབས་ཀྱི་ཡིན་ཟེར་ནས་ལན་མ་གཉིས་པ་དུ་ཞུས་ནས་དང་པོ་སྤྱོད་པ་ལ་ཕེབས་ཀྱི་ཡིན་ཟེར་ད་ཁྱོད་རང་སྤྱོད་པ་ལ་འགྲོ་ཡས་ཀྱི་ནུས་པ་ཐོབ་སོང་ངས་ཟེར་ནུས་པ་ཐོབ་སོང་ཟེར་ནུས་པ་དེ་ཅིག་བསྟན་དང་ཟེར་དེ་ཀུན་ལ་ཁོ་ཡི་ནུས་པ་བསྟན་པ་ཡིན་པ་རེད། རི་ལ་ཡོད་ཀྱི་རི་དྭགས་ཚང་མ་དང་གཅན་གཟན་ཁོ་ཅི་ཏོ་དེ་ཀུན་ལ་ནི་ཚང་མ་མར་བཀུག་ཐུབ་དགོས་རེད། སྐད་ཅིག་ད་ག་རང་ཡས་རང་གི་སྡོད་ལས་རི་དྭགས་གང་ག་མར་བཀུག་ཐུབ་ཡས་དེ་འདྲ་ཡོང་གི་ཡིན་པ་རེད།

ད་མཛེ་མོ་དེ་ལྟ་བུ་ཞིག་ཡིན་ན་ཆུ་ཁ་ལ་བསྡད་ནས་ཟ་ཡ་མེད་པ་གོན་ཡ་མེད་པ། ད་ཆུ་ཕ་རོལ་ཏུ་ཕར་ཁྱེར་བ་ཡིན་ན་ཁོ་རང་ལ་ཟ་ཡ་འདྲ་ཞིག་རག་མི་ཡོང་བསམ་དེ་ཐུགས་ལ་དགོངས་བྱས་ནས་བཙོག་བཙོག་མེད་པར་ཁྱོད་རང་གིས་ཆོས་གོས་དེ་སྤེལ་ཆོས་གོས་ནང་ལ་མཛེ་མོ་དེ་བླུགས་བྱས་ནས་སྒལ་པ་ཁྱེར་ནས་ཨེ་ཆུ་བོ་གངྒཱ་བརྒལ་བྱས་འགྲོ་དུས་ཁོ་ལ་ཕྱེད་ཀ་ཙམ་སླེབས་དུས་ཀོ་ཨེ་ནས་མཛེ་མོ་དེ་རྡོ་རྗེ་ཕག་མོ་ལ་བསྒྱུར་དགེ་ཚུལ་ཚེམ་བུ་བ་དེ་དཔལ་འཁོར་ལོ་བདེ་མཆོག་ལ་བསྒྱུར་བྱས་ནས་ཨེ་ནས་ནམ་མཁའ་ན་ཕེབས་ནས་དག་པ་མཁའ་སྤྱོད་ལ་ཕེབས་སྔོན་དུ་སོང་བྱས་པས། བླ་མ་དེ་སོང་མ་བྱས་གོ་ནས་སློབ་མ་དེ་སྔོན་དུ་སོང་བྱས་པས། དེ་ག་རེ་བྱས་པ་རེད་ཟེར་ན་ཨེ་ནས།

དགོངས་པ་རྫོགས་ཁ་ལ་ཁ་རུ་དེ་བསྐོལ་བ་ནི་ང། ཚེ་འདི་ལ་བླ་མ་གི་བཀའ་ཏོག་ཙམ་ཅིག་བཅག་པ་དེ་ཡིས་ནི། ཚེ་འདི་ལ་མཆོག་གི་དངོས་གྲུབ་འགྲུབ་མ་སོང་ཡིན་ནའང་བར་དོ་ན་མངོན་པར་རྫོགས་པར་སངས་རྒྱས་ནས། སྐུ་ལུས་དེ་ལ་དངོས་སུ་ཚུར་ཞུགས་ནས། རང་གི་སྐུ་ལུས་དེ་ལ་དངོས་སུ་ཚུར་ཞུགས་བྱས་ནས་ནི་སེམས་ཅན་གྱི་དོན་བྱེད་ག་ཕེབས་ཀྱི་ཡིན། ཉི་མ་བདུན་གྱི་རིང་ལ་དེས། སྐུ་ལུས་དེ་ལ་ལག་པ་མ་འཆང་ནས་བཞག་ཤོག་ཟེར་ནས་བཀའ་གནང་ནས་ནི་དགོངས་པ་རྫོགས་ཡིན་པ་རེད། བར་དོ་ན་མངོན་པར་རྫོགས་པར་སངས་རྒྱས་སངས་རྒྱས་ནས་སྐུ་ལུས་དེ་ལ་ཚུར་ཞུགས་དགོས་ཟེར་ན་ལུང་པ་དེའི་ཁྲིམས་དེ་ལ། མིའི་རོ་རྩ་ནས་བཞག་ཆོག་གོ།

དགའ་པ་ང་ཡིས་བཞག་བྱས་མྱོང་བོད་ལ་འདི་ལྟའི་སྐོར་ལ་དགེ་བཤེས་མ་གཏོགས་མ་གཏོགས་བོད་ཆོས་ལ་དགའ་པ་བྱས་པ་ང་འགྲོགས་མྱོང། ས་དགེ་བཤེས་ཀྱི་དགེ་བསྐོས་ཀྱི་བདག་དབང་དུ་དེ་འདྲི་ཞུ། མཁན་པོ་ཙཱ་ལའི་དགོངས་པ་སོགས་ཧ་སྤྲོ་གོ་རོ་བ་ཕལ་མོ་ཚུལ་ནས་ཅི་ཅི་བྱས་ཆོག་བཞིན་འོ་དེ་དགའ་པ་དེ་ཧ་མ་ཡིན་ན་ཐུགས་སུ་ཆེ་ནས་སྒོ་སྲུང་བ་དེ་ཡིན་པ་རེད་འོ་དེ་གྲུབ་ཆེན་ནཱ་རོ་པ་དེ་ཧ་མ་དེ་ཡིས་ས་མུ་སྟེགས་པའི་རྩོད་པ་རྩོད་བྱས་ནི་མུ་སྟེགས་པ་ག་འདྲ་ཅིག་ཡིན་ནའི། ནཱ་རོ་པ་ལ་ཐུག་སོང་ཟེར་ན་ནི་རྩོད་པ་བརླག་ཁྱེར་གི་མེད་རེད་ནཱ་རོ་པ་གིས་ཕམ་པར་བྱེད་ཐུབ་གོ་རེད། ས་ཏེ་ལོ་པ་གིས་ནི་ད་ནས་བཟུང་སྟེ་ཁྱོད་རང་མུ་སྟེགས་པ་ལ་རྩོད་པ་མ་རྩོད་ཟེར།

བསོད་སྙོམས་ལ་འཕེལ། བསོད་སྙོམས་ལ་ཕེབས་བྱས་ནས་ཕྱིར་ལོག་འགྲོ་དུས་ཀོ་ལ། ནཱ་ལེནྡྲ་དགོན་པ་གི་སྦྱིན་བདག་བྱེད་མཁན་དེ་ལ་དད་པ་ཡོད་མཁན་གྱི། མི་ཚང་ཅིག་གི་དགོང་དག་སླེབས་ནི་མི་ཚང་ཅིག་གི་དགོང་དག་སླེབས་དེ། རྨོངས་བྱེད་ཀྱིས་དེ་ལས་པཎྜི་ཏ་དེ་ལ་སྐད་ཆ་དྲིས་ནས། ད་ང་རང་ཚོ་དགོན་པ་དེ་དེང་སང་ཡིན་ན་བདེ་པོ་ཡོད་ག་འདྲ་ཡོད་ཟེར་དུས་པཎྜི་ཏ་དེ་ཡིན་ན་བདེ་སོང་ཡིན་པ་རེད། དགོན་པ་དེ་ད་ལྟ་རྟག་བཟོ་བདེ་བཟོ་ཁྱོན་ནས་མེད། མུ་སྟེགས་པ་རྩོད་པ་རྩོད་ག་ཡོང་ནས་རྩོད་མ་ཐུབ་པ་བྱས་ང་ཚོ་དཀའ་ལས་ཞེ་བོ་ཅིག་ཁག་གི་འདུག་ཟེར། ང་རང་ཚོ་ཡོད་པས་བསྟན་པ་རྒྱན་ལ་བཞག་ནས་རྩོད་འོག་ཏུ་དེ་ཤོར་བ་ཡིན་ན་དགོན་པ་སྒང་ཁ་ཤོར་འགྲོ་གི་འདུག་དཀའ་ལས་ཞེ་དྲག་ཁག་གི་འདུག་ཟེར།

བྱས་ནས་ནི་ལོག་གི་ཚུལ་མ་བཟོད་པའི་ཕྱིར་ཅི་ནས་ཁས་ལེན་གནང་ཡིན་པ་རེད་ད་ཧ་མའང་ཏེ་ལོ་པ་ཡི་སྐད་ཆ་དེ་བརྗེད། ཏེ་ལོ་པ་ཡི་བཀའ་དེ་བད་ཀ་བརྗེད་བྱས་ནས་ནི་ང་བསད་ཡིན་འོང་ཟེར་ནས་བཀའ་གནང། ཡང་ནཱ་རོ་པ་ཕེབས། ནཱ་རོ་པ་ཕེབས་བྱས་ནི་མུ་སྟེགས་པ་དང་རྩོད་པ་རྩོད་ཅིང། མུ་སྟེགས་པ་དང་རྩོད་པ་རྩོད་ནས་ནི་ཞེ་དྲག་རྩོད་དུས་ཀོ་ལ་མུ་སྟེགས་པ་བརླག་ཁྱོན་ནས་ཁྱེར་གཡོག་པར་ནཱ་རོ་པ་བད་ཕམ་པ་མ་གཏོགས་ཁེ་རག་གི་མེད་པ་རེད། ཡང་ནཱ་རོ་པ་བད་དགོངས་པ་བཞེས་དུས་ཀོ་ང་ལྟ་བུ་ཅིག་གིས་ནི་མུ་སྟེགས་པ་བརླག་མ་ཁྱེར་ན། ད་ནི་མ་འོངས་པ་ནི་སངས་རྒྱས་ཀྱི་བསྟན་པ་ད་ལྟ་ནི་གནས་ཡ་ཁྱོན་ནས་མི་འདུག་གསུངས་སོ་ནམ་ཅེས་ཐུགས་ལ་དགོངས་ནས།

དངོས་གཞི་མེད་པའི་སྒྲ་བརྗོད་པ། འོ་དེ་འདྲ་ཅིག་ཐོབ་ཡས་ཀྱི་དོན་དངོས་གྲུབ་ཅིག་མ་གཏོགས་གཞན་གང་ཡང་མ་འཁྱོངས་པ་རེད། ས་དེ་ཡང་ནི། བླ་མ་ལ་བསྟེན་ནས་བརྙས་སྨོད་ཤོར་བ་ཡིན་ས་རྟོགས་པ་ཅི་ཁ་ལ་ཁ་དེ་འདྲ་ཡིན་ནས་རྟོགས་པ་སྔར་མ་སྐྱེས་པ་མི་སྐྱེ་ཞིང་སྐྱེས་ཟིན་ཉམས་པར་འགྱུར་བ་སེམས་འདིར་བ་ཐེ་ཚོམ་ཟ་བས་མཆོག་གི་དངོས་གྲུབ་འགྲུབ་རྒྱུའི་ཚབ་ཏུ་རང་ཡུལ་ལ་སླེབས་པ་དང་སེ་སྐྱེས་པ་གང་གི་དངོས་གྲུབ་ལས་མ་གྲུབ་པ་ཡིན་པས་བླ་མ་ལ་ལོག་ལྟ། དེ་དུང་བ། བླ་མ་ལ་ལོག་ལྟ་ཤོར་ན་མྱོང་རྟོགས་སྐྱེ་བར་འགྱངས་ཤིང་དངོས་གྲུབ་ཆེན་པོ་མངོན་རྒྱུ་དེ་ཆུང་ངུར་འགྱུར་འགྲོ་བ་ཡིན།